ཞེ་ལྔ་པ། སྒོ་འབྱེད་པ། ཞོགས་པ་སྔ་བོ་ཞིག་ལ་ཉན་ཐོས་ཀུན་དགའ་བོ་མཚེའུ་ཡི་ཁར་ཆུ་ལེན་དུ་འབྱོན་པ་ན། སྲུ་སྐྱེ་དགུའི་བདག་མོ་དང་འཁོར་བུད་མེད་ལྔ་བཅུ་ཙམ་གྱིས་སངས་རྒྱས་བཅོམ་ལྡན་འདས་ཀྱི་གཟིམ་ཁང་དང་ཐག་མི་རིང་བའི་སར་ཡར་ལངས་འདུག་པ་དང་འཕྲད། བུད་མེད་དེ་དག་གིས་སྐྲ་བཞར་ཞིང་ངུར་སྨྲིག་གི་ན་བཟའ་མནབས་ཡོད་ཅིང་ཁོང་ཚོའི་རྐང་པ་ཡང་སྐྲངས་ཏེ་ཁྲག་གིས་བངས་ཡོད། ཀུན་དགའ་བོས་ཁོང་ཚོ་ཐོག་མར་མཐོང་སྐབས་དགེ་སློང་གི་སྡེ་ཞིག་འབྱོན་གྱི་འདུག་སྙམ་དུ་དགོངས་ན་ཡང། ཅུང་མ་འགོར་བར་སྲུ་སྐྱེ་དགུའི་བདག་མོ་ཞལ་འཚོར་བས། རང་ཉིད་ཀྱི་མིག་ཟུང་ལ་ཡང། ཡིད་ཆེས་དཀའ་བར་གྱུར་ཏེ་སྨྲས་པ། འོ་དཀོན་མཆོག་མཁྱེན། ཁྱེད་སྐྱེ་དགུའི་བདག་མོ་མ་རེད་དམ། ཁྱེད་ཅག་གང་ནས་ཕེབས། ཁྱེད་ཅག་གི་རྐང་པ་འདི་ལྟར་ཁྲག་གིས་བརླན་དོན་ཅི། ཁྱེད་དང་འཁོར་བུད་མེད་ཚོ་རྣམ་པ་འདི་ལྟ་བུའི་སྒོ་ནས་འདིར་ཕེབས་དོན་ཅི་ཡིན་ཞེས་གསུངས་པར། སྐྱེ་དགུའི་བདག་མོས་ཞུས་པ། བཀུར་འོས་ཀུན་དགའ་བོ། ངེད་ཅག་གིས་སོ་སོའི་སྐྲ་བཞར་ཞིང་ཕུན་སུམ་ཚོགས་པའི་ཆས་གོས་དང་རིན་པོ་ཆེའི་རྒྱན་ཆ་དག་ཡོངས་སུ་དོར་བས། ད་ནི་ངེད་ཅག་ལ། འཇིག་རྟེན་འདིར་བདག་ཏུ་འཛིན་རྒྱུའི་ཅ་དངོས་གང་ཡང་མེད། དེར་བརྟེན། ངེད་ཅག་གིས་སེར་སྐྱའི་གཞི་རྒྱབ་ཏུ་བསྐྱུར་ཏེ་ཉིན་བཅོ་ལྔའི་རིང་ཞབས་ཐང་གིས་གྲོང་གསེབ་ཆུང་ངུ་དག་ཏུ་བསོད་སྙོམས་སློང་གིན་སློང་གིན་མཚན་མོར་ལམ་ཟུར་དུ་ཉལ་ཏེ་འོང་བ་ཡིན། འདི་ལྟར་འོང་དོན་ནི་ངེད་ཅག་ལ་ཡང་དགེ་སློང་ཕ་དང་འདྲ་བར་འཚོ་བ་བསྐྱལ་ཐུབ་པའི་ནུས་པ་ཡོད་པ་སྟོན་ཆེད་ཡིན། ཀུན་དགའ་བོ། ངས་ཁྱེད་ལ་རེ་སྐུལ་ཞུ་རྒྱུར། ཁྱེད་ཀྱིས་ངེད་ཅག་གི་ཚབ་ཞུས་ཏེ་བཅོམ་ལྡན་འདས་ལ་ཁོ་མོ་ཅག། དགེ་སློང་མ་སྒྲུབ་འདོད་ཡོད་པའི་གནས་ཚུལ་ཞུ་རོགས་གནང་ཞེས་ཞུས་པར་ཀུན་དགའ་བོས་སྨྲས་པ། ཡ་ཡ། དེ་ན་ཁྱེད་ཅག་གིས་འདིར་སྒུག་དང། ཁོ་བོས་གང་ནུས་ཀྱིས་བཅོམ་ལྡན་འདས་ལ་ཞུ་བ་ཕུལ་ཆོག་ཅེས་གསུངས། དེ་ནས་ཀུན་དགའ་བོས་བཅོམ་ལྡན་འདས་ཀྱི་གཟིམ་ཤག་ཏུ་འཛུལ་བར་བཅོམ་ལྡན་འདས་ཀྱིས་ན་བཟའ་མནབས་བཞིན་པའི་སྐབས་སུ་ཁེལ། དེ་དུས་བཅོམ་ལྡན་འདས་ཀྱི་ཉེ་གནས་ནཱ་གི་ཏ་ཡིན་པས་ཁོང་ཡང་བཅོམ་ལྡན་འདས་ཀྱི་འཁྲིས་སུ་ཡོད། ཀུན་དགའ་བོས་རང་ཉིད་ཀྱིས་གང་མཐོང་ཐོས་སུ་གྱུར་པ་དག་སྙན་སེང་ཞུས་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་གསུང་ཅི་ཡང་མ་གནང་བར་བཞུགས། དེ་ནས་ཀུན་དགའ་བོས་ཞུས་པ། བཅོམ་ལྡན་འདས། བུད་མེད་ཀྱིས་འབྲས་བུ་བཞི་སྟེ། རྒྱུན་དུ་ཞུགས་པའི་འབྲས་བུ་དང། ལན་གཅིག་ཕྱིར་འོང་དང། ཕྱིར་མི་འོང་དང། དགྲ་བཅོམ་པའི་འབྲས་བུ་དག་ཐོབ་ཐུབ་བམ་ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས། འབྲས་བུ་བཞི་ཐོབ་ཐུབ་པར་ཐེ་ཚོམ་མི་དགོས། ཐོབ་ཐུབ་ཀྱི་རེད་ཅེས་གསུངས། ཀུན་དགའ་བོས་སླར་ཡང་ཞུས་པ། འོ་ན། བུད་མེད་དགེ་འདུན་གྱི་སྡེར་ཞལ་འཆེས་མི་གནང་བའི་རྐྱེན་གང་ལགས། སྐུ་ཉིད། ཆུང་བྱིས་པའི་སྐབས་ནས་སྲུ་སྐྱེ་དགུའི་བདག་མོས་ཐུགས་ཁུར་དང་གཅེས་སྐྱོང་གནང་ཞིང། མོ་རང་གིས་སྐུ་ཉིད་སོ་སོའི་ཤ་ལས་ཆད་པའི་བུ་ཕྲུག་ཇི་བཞིན་བྱམས་བརྩེའི་གཟིགས་སྐྱོང་གནང། ད་ལྟའི་ཆར་མོས་དབུ་སྐྲ་བཞར་ཞིང་རྒྱུ་ནོར་ལོངས་སྤྱོད་དང་ཐོབ་གོ་ས་ཚང་མ་རྒྱབ་ཏུ་དོར་ཏེ། སེར་སྐྱའི་གཞི་ནས་ཞབས་ཐང་ལ་བྱོན་ཞིང། བུད་མེད་ཚོས་ཀྱང་སྐྱེས་པ་ལྟར་གནས་ཚུལ་གང་ལ་ཡང་བཟོད་བསྲན་ཐུབ་པའི་ཁུངས་སྐྱེལ་ཞུ་གི་འདུག་ན། ཐུགས་རྗེས་གཟིགས། སྐུ་ཉིད་ཀྱིས་མོ་ལ་སྙིང་རྗེའི་སྤྱན་གྱིས་གཟིགས་ཏེ་རབ་བྱུང་བསྒྲུབ་པར་ཞུ་ཞེས་ཞུས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་དུས་ཡུན་རིང་ཙམ་བར་ཞལ་གསུང་ཅིའང་མ་གནང་བར་ཁུ་སིམ་མེར་བཞུགས་རྗེས། ཉེ་གནས་ན་གི་ཏཱ་ལ། ཁྱོད་ཀྱིས་བཙུན་པ་ཤཱ་རིའི་བུ་དང་མོང་གལ་གྱི་བུ་མ་འགགས་པ། བཟང་ལྡན། ཀིམ་པི་ལ། འོད་སྲུང་ཆེན་པོ་བཅས་འདིར་བོས་ཤིག་ཅེས་མངགས། ཁོང་ཚོ་ཚང་མ་བཅོམ་ལྡན་འདས་ཀྱི་དྲུང་དུ་འབྱོར་པ་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་རྣམས་དང་ལྷན་གནས་ཚུལ་དེའི་སྐོར་ལ་བཀའ་བགྲོ་ལྷུག་པོ་གནང་ཞིང། ཁོང་གིས། བུད་མེད་རབ་ཏུ་འབྱུང་རྒྱུར་ཞལ་བཞེས་མ་གནང་བ་དེ། ཕོ་མཆོག། མོ་དམན་གྱི་དབྱེ་འབྱེད་བྱས་ཏེ་ཁས་མ་བླངས་པ་ཞིག་མིན་པའི་གསལ་བཤད་གནང། གཞན་ཡང་བཅོམ་ལྡན་འདས་ཀྱིས་སྨྲས་པ། ཕྱི་ནང་གང་གི་ཆ་ནས་ཀྱང། བར་ཆད་དང། ལབ་གླེང་ངན་པ་སོགས་ཀྱིས་མཚོན་འགོག་རྐྱེན་མི་ཡོང་ཆེད། བུད་མེད་དགེ་འདུན་གྱི་སྡེར་འཛུལ་རྒྱུའི་སྒོ་མོ་ཇི་ལྟར་འབྱེད་དགོས་པའི་སྐོར་ལ། ཐག་མ་ཆོད་པར་བསྡད་ཡོད་ཅེས་གསུངས། དེ་ལྟར་བགྲོ་གླེང་ཡུན་རིང་གནང་རྗེས་བཙུན་པ་ཤཱ་རིའི་བུས་སྨྲས་པ། དགེ་འདུན་པའི་བཅའ་ཁྲིམས་ཁྲོད་བཙུན་མ་ཚོར་དམིགས་བསལ་གྱི་བཅའ་ཁྲིམས་ཤིག་གཏན་འབེབས་གནང་ན་ལེགས། དེ་འདྲའི་བཅའ་ཁྲིམས་དེས། འབྱུང་བར་ངེས་པའི་མང་ཚོགས་ཁྲོད་ཀྱི་དོགས་འདྲིའི་ལབ་གླེང་དེ་ཚོ་ཉུང་དུ་གཏོང་ཐུབ་པར་སྙམ། གང་ལྟར་ལོ་ངོ་སྟོང་ཕྲག་མང་པོའི་སྔོན་ནས་ཕོ་མཆོག་མོ་དམན་གྱི་དབྱེ་འབྱེད་རང་བཞིན་དེ་ཡོད་ཡོད་པ་ཡིན་པས་གཤམ་གསལ་གྱི་བཅའ་ཁྲིམས་རྣམས་ཏེ་ལྕི་བའི་ཆོས་བརྒྱད་གཏན་འབེབས་གནང་ན་ཅི་འདྲ་ཡོད་མེད་ཐུགས་བསམ་བཞེས་པར་ཞུ། ལྕི་བའི་ཆོས་བརྒྱད་ནི་འདི་ལྟར། དང་པོ། དགེ་སློང་མ་ཞིག་བསླབ་པ་རྒན་རིམ་དང་ཉམས་ལེན་སོགས་ཕྱོགས་གང་ཐད་ནས་དགེ་སློང་ལས་རྒན་པའམ་ལྷག་པ་བྱུང་ན་ཡང། དགེ་སློང་མ་དེས་དུས་ནམ་གྱི་ཚེར་ཡང་དགེ་སློང་དག་ལ་གུས་བཀུར་ཞུ་དགོས་པ། གཉིས་པ། དགེ་སློང་མ་ཚོས་དབྱར་གནས་སྐབས་དགེ་སློང་དག་ལས་ཆོས་ཀྱི་སློབ་སྟོན་ཞུས་ཤིང་སློབ་སྦྱོང་གོང་འཕེལ་འོང་སླད། དགེ་སློང་རྣམས་དབྱར་གནས་སུ་བཞུགས་སའི་ལྟེ་གནས་དང་ཐག་ཉེ་བར་བཞུགས་དགོས་པ། གསུམ་པ། གསོ་སྦྱོང་གི་མདོ་འདོན་པར་དགེ་སློང་མ་ཚོས་དགེ་སློང་བསླབ་པ་རྒན་པ་ཞིག

བརྒྱད་པ། དགེ་སློང་མས་དགེ་སློང་གི་ཚོགས་ལ་གསུང་ཆོས་ཀྱི་གདམས་པ་གནང་ན་མི་འགྲིག་པ་བཅས་ཡིན། ཞེས་གསུངས་པར་མོང་གལ་གྱི་བུས་བཞད་མོ་ཞིག་བཞད་དེ་སྨྲས་པ། བཅའ་ཁྲིམས་བརྒྱད་པོ་དེས་ཕོ་མཆོག་མོ་དམན་གྱི་དབྱེ་འབྱེད་གསལ་པོ་བྱས་མི་འདུག་གམ། དེ་ལྟ་མིན་ན་ཁྱེད་ཀྱིས་དེའི་སྐོར་ནས་འགྲེལ་བཤད་ཇི་ལྟར་གནང་ཞེས་གསུངས་པར་ཤཱ་རིའི་བུས་སྨྲས་པ། ལྕི་བའི་ཆོས་བརྒྱད་པོ་དེས། བུད་མེད་རྣམས་དགེ་འདུན་གྱི་སྡེའི་ཁོངས་སུ་འཛུལ་བར་སྒོ་འབྱེད་ཐུབ། དེར་བརྟེན། བཅའ་ཁྲིམས་འདི་དག་གིས་དབྱེ་འབྱེད་སེལ་བ་ལ་ཕན་ནུས་འདོན་གྱི་ཡོད་པ་ལས་ཆེད་དུ་དམིགས་ཏེ་དབྱེ་འབྱེད་བྱེད་འདོད་པ་ཞིག་ག་ལ་ཡིན། ཁྱེད་ཀྱིས་གཟིགས་ན་དེ་ལྟར་མ་རེད་དམ་ཞེས་གསུངས་པར། མོང་གལ་གྱི་བུས་བཙུན་པ་ཤཱ་རིའི་བུའི་དགོངས་འཆར་ལ་ཡི་རང་བསྔགས་བརྗོད་ཀྱི་ངོས་ལེན་ཞུས་ཏེ་འཐད་པའི་བརྡ་ལ་དབུ་གུག་ཙམ་གནང། དེ་ཙམ་ན་བཟང་ལྡན་གྱིས་ཞུས་པ། བཅའ་ཁྲིམས་འདི་དག་ཧ་ཅང་གནད་ཀ་ཆེན་པོ་རེད། དེ་མིན་སྐྱེ་དགུའི་བདག་མོ་ཁོང་བཅོམ་ལྡན་འདས་ཀྱི་མ་ཡུམ་ཡིན་པ་སོགས་དབང་ཚད་དང་ནུས་པ་ཤིན་ཏུ་ཆེ་བས་གལ་ཏེ་དེ་འདྲའི་བཅའ་ཁྲིམས་ཤིག་གཏན་འབེབས་མ་བྱས་ཚེ། སངས་རྒྱས་བཅོམ་ལྡན་འདས་ཀྱིས་མོ་ཡི་ཉམས་ལེན་ལ་སློབ་སྟོན་གནང་ཐུབ་པ་ཙམ་ལས་གཞན་སུས་ཀྱང་མོ་ལ་དེ་ལྟར་གནང་ཐུབ་རྒྱུ་དཀའ་མོ་རེད། ཅེས་ཞུས། དེ་ནས་བཅོམ་ལྡན་འདས་ཀུན་དགའ་བོར་ཞལ་ཕྱོགས་ཏེ་སྨྲས་པ། ཀུན་དགའ་བོ། ཁྱེད་སྐྱེ་དགུའི་བདག་མོའི་གམ་དུ་སོང་ལ། ལྕི་བའི་ཆོས་བརྒྱད་དང་ལེན་ཞུ་འདོད་ཡོད་ན། ཁྱེད་དང་བུད་མེད་གཞན་རྣམས་བསྙེན་པར་རྫོགས་རྒྱུར་ཁས་ལེན་བྱས་ཆོག་ཅེས་གསུང་རོགས་ཞེས་མངགས། སྐབས་དེར། ཨ་སྔོན་དགུང་ནས་ཉི་འོད་འཕྲོས་པའི་ཚ་གདུག་ཆེས་ཆེ་ན་ཡང། ཀུན་དགའ་བོས་སྲུ་སྐྱེ་དགུའི་བདག་མོ་དང་འཁོར་བུད་མེད་ཚོས་བཟོད་བསྲན་ཆེན་པོའི་སྒོ་ནས་སྒུག་འདུག་པ་མཐོང། སྐྱེ་དགུའི་བདག་མོས་ལྕི་བའི་ཆོས་བརྒྱད་ཀྱི་སྐོར་ཐོས་མ་ཐག་དགའ་སྤྲོ་དཔག་མེད་འཁྲུངས་ཏེ་ཞུས་པ། བཀུར་འོས་ཀུན་དགའ་བོ་ཁྱེད་ཀྱིས་བཅོམ་ལྡན་འདས་ལ་ན་ཆུང་གཞོན་ནུ་མ་ཞིག་གིས་མེ་ཏོག་པད་མའི་ཕྲེང་བ་སྤྲོ་སྣང་གིས་དང་ལེན་ཞུ་བའམ་ཡང་ན་སོ་སོའི་གནག་སྣུམ་གྱི་སྐྲ་ལོ་དྲི་ཞིམ་ཆབ་ཀྱིས་འཁྲུས་ཏེ་རྒྱ་སེའི་མེ་ཏོག་གིས་ལེགས་པར་བརྒྱན་པ་ལ་སྤྲོ་སྣང་ཅིར་ཡང་བྱེད་པ་ལྟར། ཁོ་མོ་བསྙེན་པར་རྫོགས་པའི་གནང་བ་ཐོབ་ཚེ་ལྕི་བའི་ཆོས་བརྒྱད་པོ་སྤྲོ་སྣང་གིས་དང་ལེན་ཞུ་རྒྱུ་མ་ཟད་ཚེ་གང་པོར་འདི་དག་གི་རྗེས་སུ་འབྲང་གི་ཡིན་ཞེས་ཞུ་རོགས་གནང་ཞེས་ཞུས་སོ། དེ་ནས་ཀུན་དགའ་བོས་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱིལ་བུར་བཅར་ཏེ་སྐྱེ་དགུའི་བདག་མོས་གང་ཞུས་པ་རྣམས་སྙན་སྒྲོན་ཞུས། བུད་མེད་གཞན་རྣམས་ཀྱིས་མིག་ཟུང་ནས་སེམས་ཁྲལ་གྱི་རྣམ་པ་མངོན་བཞིན། སྲུ་སྐྱེ་དགུའི་བདག་མོར་མིག་གིས་ཕུར་ཚུགས་སུ་བལྟས་པར། སྐྱེ་དགུའི་བདག་མོས་བཞིན་རས་ལས་འཛུམ་མདངས་འཕྲོ་བཞིན་ཡིད་ཆེས་དང་བློ་སྤོབས་བསྐྱེད་པའི་བཀའ་མོལ་འདི་ལྟར་གནང། སེམས་ཁྲལ་མ་བྱེད་གཅུང་མོ་ཚོ། གང་ལྟར། ང་ཚོར་ཆེས་ཤིན་ཏུ་ནས་རྩ་ཆེ་བའི་དངོས་པོ་སྟེ། བསྙེན་པར་རྫོགས་པའི་གནང་བ་ཐོབ་པས། ད་ནི་ང་ཚོས་ལྕི་བའི་ཆོས་བརྒྱད་ལས་མི་འདའ་བར་ཉམས་ལེན་གནང་དགོས། བཅའ་ཁྲིམས་འདི་ནི་ང་ཚོ་དགེ་འདུན་གྱི་སྡེ་ཁོངས་སུ་འཛུལ་ཐུབ་མིན་གྱི་སྒོ་མོ་ཉག་གཅིག་དེ་རེད། ཅེས་གསུངས། ཉིན་དེར་བུད་མེད་ལྔ་བཅུ་ང་གཅིག་བསྙེན་པར་རྫོགས་ཤིང། བཙུན་པ་ཤཱ་རིའི་བུས་ཨ་མྲ་སྐྱོང་མས་ཕུལ་བའི་ཤིང་ཨ་མྲའི་ཚལ་དུ་དགེ་སློང་མ་དེ་དག་ལ་གནས་སྐབས་ཀྱི་བཞུགས་གནས་གོ་སྒྲིག་གནང། སངས་རྒྱས་བཅོམ་ལྡན་འདས་ཀྱིས་ཤཱ་རིའི་བུར། ཁྱེད་ཀྱིས་བཙུན་མའི་ཚོགས་ལ་རྨང་གཞིའི་ལག་ལེན་དག་སློབ་ཁྲིད་གྱིས་ཤིག་ཅེས་མངགས། ཉིན་བརྒྱད་འདས་རྗེས། དགེ་སློང་མ་སྐྱེ་དགུའི་བདག་མོ་སངས་རྒྱས་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ་ཞུས་པ། བཅོམ་ལྡན་འདས། ཉིད་ཀྱིས་ཁོ་མོར་སྙིང་རྗེའི་སྤྱན་གྱིས་གཟིགས་ཏེ། མགྱོགས་མྱུར་ངང་ཐར་ལམ་གྱི་ངོ་བོ་གོང་འཕེལ་དུ་འགྲོ་བར་གཅིག་ཏུ་ཕན་པའི་གདམས་པ་ཞིག་གནང་བར་ཞུ་ཞེས་ཞུས་པར། བཅོམ་ལྡན་འདས་ཀྱིས་དགེ་སློང་མ་སྐྱེ་དགུའི་བདག་མོ། གལ་གནད་ཆེས་ཆེ་བ་ནི། སེམས་ཀྱི་འགྱུ་བ་དམིགས་པ་ལ་བརྟན་པོར་འཛིན་རྒྱུ་དེ་ཡིན། ཉམས་ལེན་གྱི་སྐབས་སུ། ལུས་ཚོར་སེམས་ཆོས་བཞི་ལ་དམིགས་ནས། དབུགས་དབྱུང་རྔུབ་ལ་དྲན་པ་ཉེ་བར་བཞག་སྟེ་མཉམ་པར་འཇོག་རྒྱུ་འདི་ཧ་ཅང་གལ་ཆེ། ཚུལ་དེ་ལྟར་ཉམས་ལེན་གནང་ཚེ་ཁྱེད་ཀྱིས་ཉིན་རེ་བཞིན་འདོད་ཆུང་ཆོག་ཤེས་དང་དལ་ལྷོད་ཆགས་བྲལ། ཞི་འཇམ། སྤྲོ་སྣང་སོགས་ཀྱི་བྲོ་བ་ངོ་མ་དེ་མྱོང་ཐུབ། མདོར་ན། དེ་ལྟ་བུའི་ཡོན་ཏན་དག་རང་རྒྱུད་ལ་སྐྱེས་པ་ན་ཁྱེད་ཀྱིས་སོ་སོའི་ཉམས་སུ་ལེན་བཞིན་པའི་ལམ་དེ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ཡང་དག་པ་ཡིན་པར་རྟོགས་ཐུབ། ཅེས་གསུངས། དགེ་སློང་མ་སྐྱེ་དགུའི་བདག་མོར། བཙུན་མའི་སྡེ་དེ་ཉིད། བཅོམ་ལྡན་འདས་དང་འཁོར། དགེ་སློང་བགྲེས་པ་དག་དང་ཁད་མི་རིང་བའི་སར་གཏན་སྡོད་ཐུབ་ཆེད། ཡངས་པ་ཅན་དུ་བཙུན་དགོན་ཞིག་གསར་འཛུགས་གནང་རྒྱུའི་ཐུགས་འདོད་ཡོད་པར་མ་ཟད། མ་འོངས་པར་མོ་རང། སེར་སྐྱའི་གཞིར་ཕེབས་ནས་སོ་སོའི་ཕ་ཡུལ་དུ་ཡང་བཙུན་དགོན་ཞིག་བསྐྲུན་འདོད་ཡོད། དེ་ནས་མོས་སྲས་མོ་གྲགས་འཛིན་མའི་སར་ཕོ་ཉ་བརྫངས་ཏེ་བུད་མེད་བསྙེན་པར་རྫོགས་རྒྱུའི་ཞལ་བཞེས་ཐོབ་པའི་གཏམ་བཟང་དེ་བསྐུར། དགེ་སློང་མ་སྐྱེ་དགུའི་བདག་མོས་བུད་མེད་བསྙེན་པར་རྫོགས་ཏེ་དགེ་འདུན་གྱི་སྡེར་བཅུག་པ་དེ་རྙོག་འཛིང་གི་ལབ་གླེང་ཞིག་ཡོང་གི་ཡིན་པ་ཤེས་ཀྱི་ཡོད་ལ། ལབ་གླེང་དེའི་མཇུག་འབྲས་སུ་སེམས་མི་སྐྱིད་པ་འོང་རྒྱུ་དང་ཡུལ་མི་མང་པོས་བཅོམ་ལྡན་འདས་འཁོར་དང་བཅས་པར་སྐྱོན་འཛུགས་ཞུ་རྒྱུ་ཡིན་པ་ཡང་ཤེས། མདོར་ན་བཅོམ་ལྡན་འདས་དཀའ་ཁག་ཆེ་བའི་གནས་ཚུལ་མང་དག་ཅིག་ལ་འཕྲད་རྒྱུ་ཤེས་པར་བརྟེན་བཅོམ་ལྡན་འདས་ཀྱིས་ལྕི་བའི་ཆོས་བརྒྱད་གནང་བར་བཀའ་དྲིན་ཚོར་ཞིང། ཁྲིམས་དེ་དག་སྐབས་འཕྲལ་དགེ་འདུན་པ་གནོད་ཚབས་ཀྱི་རྩོད་རྙོག་ལས་སྲུང་བའི་ཆེད་དུ་གནང་བར་གོ། མོས་བུད་མེད་ལ་དགེ་སློང་མའི་སྡོམ་པ་གནང་སྟེ་ག་ལེར་གཏན་ཆགས་པ་ན། ལྕི་བའི་ཆོས་བརྒྱད་པོ་དེ་ཙམ་གྱི་དགོས་མཁོ་ཆེན་པོ་མིན་པའི་ངེས་ཤེས་བརྟན་པོ་རྙེད། དུས་དེ་ནས་བཟུང་དགེ་འདུན་པའི་ཚོགས་ལ་དགེ་སློང་ཕ་མ་དང། དགེ་བསྙེན་ཕ་མ་བཅས་འཁོར་རྣམ་བཞི་གྲུབ་བོ། དགེ་སློང་མ་སྐྱེ་དགུའི་བདག་མོས། དགེ་སློང་མའི་ཚོགས་ཀྱི་ན་བཟའ་ཇི་ལྟར་མནབ་དགོས་པའི་སྐོར་ལ་གཟབ་ནན་གྱིས་བསམ་ཞིབ་གནང་བར་མོའི་དགོངས་འཆར་ཚང་མ་བཅོམ་ལྡན་འདས་ཀྱིས་ཞལ་བཞེས་གནང། སྤྱིར་དགེ་སློང་ཕ་ལ་མཐང་གོས་དང་བླ་གོས་སྣམ་སྦྱར་བཅས་ཆོས་གོས་རྣམ་གསུམ་གནང་ཡོད་པའི་ཐོག་དགེ་སློང་མ་རྣམས་ལ་བྲང་གི་མདུན་ཕྱོགས་དགབ་བྱེད་ཀྱི་ཤིང་ང་དཔུང་ཆད་དང། འོག་དཀྲིས་རྔུལ་གཟན་བཅས་གནང་ཡོད། དགེ་སློང་ཕ་མ་རེ་རེར་ན་བཟའ་དང་ལྷུང་བཟེད་ཀྱི་སྟེང་དུ་ད་དུང་རླུང་ཡབ་གཅིག་དང་ཆུ་ཚགས་ཤིག། དེ་བཞིན། ན་བཟའ་འཚེམ་བྱེད་ཀྱི་ཁབ་དང་སྐུད་པ། སོ་གཙང་མར་བཟོ་བ་ལ་སོ་ཤིང་དང་ཟླ་བ་རེ་རེའི་ནང་དབུ་སྐྲ་ཐེངས་གཉིས་ལ་བཞར་དགོས་པའི་བཞར་གྲི་བཅས་གནང་ཡོད།